སོ་སོ་ཡ་ལ་སོ། འདི VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་རྒྱང་བསྲིངས་ཞུ་གི་ཡོད། དེ་རིང་རབ་བྱུང་བཅུ་བདུན་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཐམ་པ། ཆུ་ཡོས་ལོའི་བོད་ཟླ་དང་པོའི་རྒྱལ་པོ་ལོ་སར་གྱི་རྟེན་འབྲེལ་ཉིན་ང་ཚོའི་སོ་ཡ་ལའི་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་གྱིས་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་པའི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ལས་རིམ་གོ་སྒྲིག་ཞུ་མཁན་བྱེད་ཕྱོགས་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་ལོ་གསར་པའི་དམིགས་བསལ་ཆེད་སྒྲིག་གི་སོ་ཡ་ལའི་ལས་རིམ་འདིའི་ནང། བོད་མདོ་སྨད་ཁུལ་དུ་ལོ་གསར་པའི་བསུ་བ་ཞེས་པ། ཚིག་བསོད་ནམས་དབྱངས་སྙན་གྱིས་རྩོམ་པ་དང་དབྱངས་དང་གཞས་པ་མགོན་པོ་དོན་གྲུབ་ཀྱིས་བཏང་བ་དེ་གསན་རོགས་གནང། གཞས་ཚིག་ནི། ལོ་རྙིང་སྐྱེལ་ལོ་སར་བསུ། གཡང་གནམ་ལོ་གསར་ཚེས་སྐྱིད་ཀྱི་ཚེས། དྲིན་ཕ་མའི་སྐུ་ཚེ་གནམ་གྱིས་བསྲུང། ཚེ་ལོ་བརྒྱ་ཐུབ་པའི་བཀྲ་ཤིས་ཤོག། མཆོད་ཅིག་འཕེན། གཅིག་གཉིས་གསུམ། ལྷ་ལ་མཆོད། ཕྱི་སྣོད་ཀྱི་འཇིག་རྟེན་བརྟན་པར་ཤོག། མཆོད་ཅིག་འཕེན། གཅིག་གཉིས་གསུམ། ལོ་སར་བསུ།

ཡང་བོད་ཀྱི་གཞས་པ་བསོད་ནམས་མགོན་པོ་དང་གཞས་མ་གོང་ཆེན་མཚོ་གཉིས་ཀྱིས་བཏང་བའི་བཀྲ་ཤིས་ལོ་སར་ཞེས་པ་དེ་གསན་རོགས་གནང། གཞས་ཚིག་ནི་དེ་རིང་བཀྲ་ཤིས་ཉིན་མོ་བཀྲ་ཤིས་ལོ་སར། དྲིན་ཆེན་ཕ་མ་བཞུགས་ཡོད་བཀྲ་ཤིས་ལོ་སར། དགའ་ཉེ་སྤུན་མཆེད་འཛོམས་ཡོད་བཀྲ་ཤིས་ལོ་སར་བཀྲ་ཤིས་ལོ་སར་ཤར་སོང།

ལོ་སར་འཛོམས་གླུ་ཞེས་པ་ཚིག་བཀྲ་ཤིས་སེང་གེས་བརྩམས་པ་དང་བོད་ཀྱི་གཞས་མ་ཚེ་རིང་ལྷ་སྐྱིད་ཀྱིས་བཏང་བ་དེ་གསན་རོགས་གནང། གཞས་ཚིག་ནི་དུས་དེ་རིང་གནམ་ལོ་གསར་ཚེས་ལ། སྐྱིད་ཉི་མ་འདྲ་ཞིག་བསུ་བཞིན་འདུག་འཛུམ་མེ་ཏོག་འདྲ་ཞིག་ཁྱེར་ནས་ཤོག། གཏམ་སྙན་མོའི་ཁ་གཡང་ཁྱེད་ལ་འབོད། སྤུན་ཟླ་ཚོ་ལྷན་དུ་འཛོམས།